ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་ལྔ། རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐོག་མཛད་རྗེས་རླབས་ཆེན་ཡོད་པ་དང། བོད་སོག་གི་འབྲེལ་བའི་ཐོག་ནས་ཞུས་ན་ཡང། བཀའ་དྲིན་ཆེ་བའི་འགྲོ་མགོན་ཆོས་རྒྱལ་འཕགས་པ་བློ་གྲོས་རྒྱལ་མཚན་མཆོག་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ།

ད་བློ་གྲོས་རྒྱལ་མཚན་ཟེར་ཡས་དེ་ཁོ་ད་རབ་བྱུང་གི་མཚན་རེད་དགུང་ལོ་ད་བཅུ་ཡིན་ཟེར་དགུང་ལོ་བཅུ་བའི་ཡིན་པའི་སྐབས་དེ་ལ་ད་ཁོ་རང་གི་ཁུ་བོ་ས་སྐྱ་པཎ་ད་ས་སྐྱ་པཎ་ཆེན་ད་ཀུན་དགའ་རྒྱལ་མཚན་དེ་ནས་རབ་ཏུ་བྱུང་རབ་ཏུ་བྱུང་བའི་སྐབས་དེ་ལ་ད་བློ་གྲོས་རྒྱལ་མཚན་ཟེར་ནས་མཚན་དེ་གནང་བ་རེད་དེ་དེ་རྗེས་ཀྱི་མཚན་རེད་དེ་ནས་ད་འགྲོ་མགོན་དང་དེ་ནས་འཕགས་པ་ཟེར་ཡས་དེ་ཡང་ཡང་མཚན་ད་ཐོབ་སྟངས་མ་འདྲ་བའི་གཉིས་རེད་དཔེར་ན།

སོག་པོ་ད་ཧ་ཅང་གི་འཇིགས་རྔམ་ཆེ་བའི་དཔུང་དམག་དེ་ལས་ཁོ་སྐྱོབ་ཐུབ་པ་ཡིན་དུས་ད་འགྲོ་མགོན་འགྲོ་བའི་མགོན་པོ་ཡིན་པ་དེ་ལས་སྐྱོབ་པའི་མགོན་པོ་ཡིན་པ་ཟེར་ན་འདྲ་ད་དེ་ཚོ་དང་གང་ཐད་ཆ་ད་དེ་དང་ད་དེ་འདྲ་བའི་གནས་ཚུལ་མང་པོ་ཅིག་གི་སྟེང་ནས་ད་འགྲོ་མགོན་ཟེར་ནས་མཚན་དེ་ཡང་ད་འགྲོ་མགོན་ཆོས་རྒྱལ་འཕགས་པ་ཁོ་རང་གི་སྐུ་ཚེ་གི་ད་ཕྱི་བ་ད་སྟོང་ཤས་ཀྱི་མཚན་ནང་གཅིག་བསྟན་འདུག་དེ་ནས་ཆོས་རྒྱལ་འཕགས་པ་ཟེར་ཡ་དེ་ད་ཕ་ཡི་གྲོགས་མ་ལ་ཟེར་བོ་རེད་ད་ད་དེ་བརྒྱུད་ནས།

དེ་གཅིག་རེད། དེ་ནས། ད་ཁོ་རང་བྱེད་སྟངས་དེ་རེད་ཟེར། ད་སྐྱེ་བ་སྔ་མ་གི་བག་ཆགས་ཟེར་ན་ན་དེ་དུས་འོག་གི་ཆ་ཚང་རང་བཞིན་གྱི་མཆན་འདི་ངོ་ནོ་དེ་འདྲའི་ཆགས་བསྡད་ཡོད་ད་དེ་ང་ཚོ་ཤེས་ན་ཤེས་མ་ཐུབ་ཡ་དེ་འདྲའི་རེད་ཟེར་ནས་ད་ས་སྐྱ་པཎ་ཆེན་གྱིས་ད་ཁོ་རང་གི་གཅུང་པོ་ད་ཟངས་ཚ་བསོད་ནམས་རྒྱལ་མཚན་ལ་ད་ལན་དེ་གནང་འདུག་ཨ་དེ་རྗེས་དེ་ད་རྣམ་ཐར་དུ་ཟུག་ད་བན་དེ་ད་དེ་སྐུ་ན་ཆུང་དུས་ནས་དཔེ་དེ་མ་འདྲ་བ་གཅིག་ཡིན་པ།

འདི་ཞེ་དྲག་ཅིག་གི་ད་འབྲེལ་བ་ཟབ་པོ་ཅིག་ཆགས་ཀྱི་ཡོད་རེད་ཞུས་ཙང་ཨ་ནི་ས་སྐྱ་པཎ་ཆེན་གྱི་དྲུང་ནས་མདོ་རྒྱུད་ཀྱི་ཆོས་མང་པོ་ཞེ་དྲག་ཅིག་གི་གསན་པ་ཅིག་གསུང་གིས་ལ་ཞུས་ཙང་དེ་འདྲ་ཅིག་གི་ཐོག་ནས་ནི་ས་སྐྱ་པཎ་ཆེན་གྱིས་ཡིན་ནའི་ལས་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་ཐུགས་རེ་ཆེན་པོ་ཅིག་ནི་གནང་ཡོད་ས་རེད་ཞུས་ཙང་དེའི་ཐོག་ལ་ཡང་ལོ་རྒྱུས་ནང་ག་འདྲ་འཁོད་ཡོད་ན།

དཔེ་དགུང་ལོ་གཞོན་གཞོན་རེད། ཁྱེད་རང་ཚོ་བགྲེས་སོང་དཔེ་ད་མི་ལོ་ཆེན་པོ་ད་འདི་འདྲ་ད་མང་པོ་ཅིག་ད་བསམ་ད་ཁྱེད་རང་ཚོ་གི་བསམ་བློ་གནང་སྟངས་དང་ངའི་ཚ་བོ་ཕྲུ་གུ་ཆུང་ཆུང་འདི་བསམ་བློ་གནང་སྟངས་བསྡུར་བ་ཡིན་ན་སུ་བསམ་བློ་ཆེ་བ་འདུག་ཟེར་ད་སུ་དཔེ་ད་ཕུགས་རྒྱང་རིང་པོ་ལ་ལྟ་ཐུབ་མཁན་དང་ད་འདི་འདྲ་རེད་འདུག་ཟེར་ནས་ད་ས་སྐྱ་པཎ་ཆེན། སྐབས་འདི་ལ་ཅི་ད་ཇི་ཙམ་མ་ཞུས་ན་ཧང་སངས་པའི་རྣམ་འགྱུར་བསྟན། ད་ཁོ་རང་གི་ཚ་བོ་ད་འགྲོ་མགོན་འཕགས་པ་དེས་ད་དགོན་པ་ཞིག་ཞུགས་དང་ཕུག་བྱང་ད་རང་བོ་གི་གཟིགས་བྱང་དེ་ལ་ད་ས་སྐྱ་གི་དཔོན་ཁྲི་དུ་ཟུག་ཡོད་ས་ནས་ཅི་ཏོག་ང་འདྲ་ཞུགས་གནང་འདུག་བ། དེ་གཅིག་རེད་དེ་ཙམ་མ་ཡིན་པར་དེ་ནས་ད་སོག་པོ་ལ་ཕེབས་ཡོད་སྐབས་དེ་ཡང་ད་སྐབས་དེ་འགྲོ་མགོན་འཕགས་པ་སྐུ་ན་ཆུང་ཆུང་རེད་བསྡད་ཡོད་ནའོ་ཇི་ད་གི་ཡིད་ལ་འཕྲོས་དེ་ནས

ལྷན་དུ་ནི་སོག་ཡུལ་ལ་ཕེབས་པའི་གནས་ཚུལ་ཅིག་བྱུང་ཡོད་ལ། སྐབས་དེ་དུས་སོག་པོའི་སྟོབས་ཤུགས་འདི་བོད་སིལ་བུ་གི་གནས་སྟངས་བཅས་ཀྱི་ཐོག་ནས་སོག་པོའི་སྟོབས་ཤུགས་དེ་ཡིན་ནའི་ལས་བོད་ཀྱི་ས་མཚམས་ཁུལ་ལ་ནི་སོག་པོའི་སྟོབས་ཤུགས་དེ་ཞེ་དྲག་ཅིག་ཆེན་པོ་ཅིག་ཆགས་བསྡད་པའི་རྣམ་པ་ཅིག་ཡོང་གི་ཡོད་རེད། དེའི་སྐབས་དེ་ཡིན་པ་ཡིན་ན་ད་ས་སྐྱ་པཎྜི་ཏ་སོག་ཡུལ་ལ་གདན་འདྲེན་ཞུ་ཡག་དེ་ཡང་གནས་སྟངས་ག་འདྲ་ཅིག་གི་འོག་ནས་ནི་སོག་ཡུལ་ལ་ཕེབས་པ་ཅིག་ཆགས་གནང་གི་ཡོད་ན་ས་སྐྱ་པཎྜི་ཏ་སོག་ཡུལ་ལ་ཕེབས་པའི་སྐབས་ལ་ཡིན་ན་འགྲོ་མགོན་ཆོས་རྒྱལ་འཕགས་པ་དགུང་ལོ་ཞེ་དྲག་ཅིག་ཆེན་པོ་མ་རེད་ཆུང་ཆུང་ཅིག་རེད་ཡིན་ནའི་ལས་ཕྱག་རོགས་ལ་ཕེབས་ཡོད་རེད་ལ་བྱས་ཙང་རྒན་ལགས་ང་ཚོ་ཅིག་འདི་དང་སྦྲགས་པའི་ཐོག་ནས་སྐབས་དེ་དུས་ཀྱི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་རེད་ས་སྐྱ་པཎྜི་ཏ་ད་ཅིག་སོག་ཡུལ་ལ་ཕེབས་ཡ་དེའི་ཐོག་ལ་ཡིན་ནའི་ལས་ས་སྐྱའི་ད་མི་ཆེན་མང་པོའི་ཐོག་ནས་དེ་ཅིག་འདོད་པ་ཡོད་མིན་གྱི་གནས་ཚུལ་འདི་མང་པོ་ཅིག་བྱུང་ཡོད་ར་དེའི་སྐོར་ཅིག་ངོ་སྤྲོད་ཞིག་གནང་རོགས་གནང།

ང་དེ་འདྲའི་སྒྲིག་འཛུགས་དེ་དང་སྤྱི་ཁྱབ་ཀྱི་སྒྲིག་འཛུགས་ནང་བཞིན་མེད་ཡ་ཡིན་ཏེ། ད་དེ་སྐབས་དེ་ད་ལྟ་ཡང་བོད་སིལ་བུའི་གནས་སྟངས་རེད། དཔེ་ཆ་དེ་གཅིག་དེ་རེད་དེ་ཡིན་ཏེ། ད་དཔེར་ན་སོག་པོ་དེ་ད་ཧ་ཅང་གི་སྟོབས་ཆེན་པོ་ཡིན་ཏེ། བོད་ལ་བཙན་འཛུལ་བྱེད་རྒྱུའི་རྣམ་པ་ནང་བཞིན་གསལ་པོ་ཡོང་གི་ཡོད་རེད། ཁོ་ཡིས་ཡང་དཔེར་ན་རྒྱ་ནག་རེ་ཟུང་ཆ་ཚང་ལ་བཙན་འཛུལ་བྱས་ནས་འགྲོ་གི་ཡོད་རེད། ད་ཆབ་སྲིད་ཀྱི་མངའ་འོག་ཏུ་ལེན་ཚར་ཡོད་རེད་དེ་བཞིན་དུ་བོད་ལ་དེ་ནས་ཉེན་ཁ་ཏན་ཏན་ཡོད་རེད་དེ་གང་ལྟར་ཀྱང།

ད་ཕེབས་པའི་གནས་ཚུལ་ནང་བཞིན་ད་ཕལ་ཆེར་དེ་འདྲའི་ཆགས་ཀྱི་ཡོད་ས་དེ་རེད། དེ་ནས་གཞན་པ་གཅིག་དེ་ད་དེ་སྐབས་དེ། ས་སྐྱ་པཎ་ཆེན་དེ་སོག་པོ་ལ་ཕེབས་པའི་སྐབས་དེ། ད་འགྲོ་མགོན་འཕགས་པ་དེ་དེ་སྐུ་ན་དཔེ་ཆུང་ཆུང་ནས་ཕལ་ཆེར་སྐུ་ན་དགུ་བཅུ་ཐམ་པ་ཡིན་ས་ཡོད་དགུང་ལོ་དགུ་བཅུ་ཐམ་པ་སྐབས་དེ་རེད། འགྲོ་མགོན་འཕགས་པ་ཁོ་རང་གི་སྤུན་ཆ་ཆུང་བ་དེ་ཡོད་རེད་འགྲོ་མགོན་ཕྱག་ན་ཟེར་ཡ་དེ་ཡོད་རེད་དེ་ཕལ་ཆེར་དགུང་ལོ་དྲུག་བདུན་ཅིག་ཡིན་ས་ཡོད། ཨོ་དེ་ཚོ་སྐུ་ན་དཔེ་ཆུང་ཆུང་རེད་དགུང་ལོ་ཆུང་ཆུང་རེད་དེ་ཡིན་ན་ཡང།

ལྷན་དུ་ཨ་ནི་སོག་པོའི་རྒྱལ་ཕྲན་རྒྱལ་པོ་འདི་ཐོག་མར་མཇལ་གནང་ཡག་འདི་དང་འབྲེལ་བ་བྱུང་སྟངས་འདི་ག་འདྲ་ཅིག་བྱུང་ཡོད་ན་ཨ་ནི་ས་སྐྱ་པཎྜི་ཏ་ཨ་ནི་སོག་ཡུལ་ལ་དགོངས་པ་རྫོགས་པ་རེད་ཡིན་ནའི་སྐབས་དེ་དུས་ཡིན་པ་ཡིན་ན་འགྲོ་མགོན་ཆོས་རྒྱལ་འཕགས་པ་ཐོག་མར་སོག་ཡུལ་ལ་ལྷན་དུ་ཕེབས་དུས་དགུང་ལོ་དགུ་བཅུ་ཅིག་གསུང་གིས་སྐབས་དེ་དུས་ཨ་ནི་ཡང་དགུང་ལོ་ག་ཚོད་ཙམ་ཅིག་ཆགས་ཡོད་ན་འགྲོ་མགོན་ཆོས་རྒྱལ་འཕགས་པ་ཅིག་དམིགས་བསལ་གི་སོག་ཡུལ་ལ་ད་འབྲེལ་བ་ཟབ་པོ་ཅིག་ཆགས་ཀྱི་ཡོད་དུས་ད་དགུང་ལོ་ཆུང་དུས་ནས་སོག་ཡུལ་ལ་ཕེབས་པ་ཅིག་རེད་ཤག་ཨ་ནི་ས་སྐྱ་པཎྜི་ཏ་སོག་ཡུལ་ལ་དགོངས་པ་རྫོགས་པའི་སྐབས་ལ་མུ་མཐུད་ནི་ས་སྐྱ་པཎྜི་ཏའི་ད་ཐུགས་དགོངས་བཞིན་རྒྱུན་འཛིན་གནང་ཡ་དང་འདི་དག་ལ་སྐབས་དེ་དུས་ཡིན་པ་ཡིན་ན་དགུང་ལོ་ཆུང་ཆུང་ཅིག་ཆགས་ཀྱི་ཡོད་རེད་ལ་ཡིན་ནའི་ལས་དམིགས་བསལ་གྱིས་ཡང་དགོངས་པ་བཞེས་ཕྱོགས་དེ་ཚོ་ག་འདྲ་ཅིག་བྱུང་ཡོད་ན། ལའང་དག་རང་དང་ཏྲ་ཏཱའི་ཏི་པན་ཏའི་རིན་དོགས་ལ། དེ་སྐབས་དེ་སོག་པོ་དེ་རྩ་བའི་ཁོ་རང་ཚོ་ད་གཅིག་གྱུར་གྱི་རྒྱལ་ཁབ་ཅིག་ཡིན་པ་མ་རེད་གཅིག་གྱུར་གྱི་རྒྱལ་ཁབ་དེའི་དབུ་ནི་དེང་སང་གི་བྱས་ན་རྒྱལ་སྡེ་ཁག་ཕྲན་མང་པོ་ཆུང་ཆུང་ཆུང་ཆུང་རྒྱལ་པོ་རོ། ཨ། ཧུ། ལྟ་བུས་ན་གདན་འདྲེན་བདེ་ཐང་ཅན་འདུག་ལྟོས་ཀྱི་དེ་ས་སྐྱ་པཎ་ཆེན་ཁུ་དབོན་ཚོ་མར་གདན་འདྲེན་ཞུ་མི་དེ་གོང་དུ་ཞུས་བ་ནང་བཞིན་གྱི་སོག་པོ་དེ་གོ་དན་ཁང་གིས་ད་གོ་དན་ཁང་གདན་འདྲེན་ཞུས་བ་རེད། ལྟོས་ཀྱི་ཐེངས་དང་པོ་གོ་དན་ཁང་མར་གདན་འདྲེན་ཞུས་ཡོང་སྐབས་ལ་གཙང་ནས་མར་ཕེབས་གཙང་ནས་མར་ཕེབས་དེ་ནས་བུད་ནས་ད་ལྷ་ས་དེ་ནས་ཏིས་བཞུ་ས་རེ་བཞུ་དེ་ནས་མར་ཕེབས་ཡོང་དུས་ཐེངས་དང་པོ་སོག་པོའི་རྒྱལ་པོ་དང་མཇལ་འཕྲད་གནང་ས་ད་ནང་ཁན་ས་ནང་འདྲ་དེ་གཙོ་བོ་གོ་དན་ཁང་རེད་གོ་དན་ཁང་ཁོ་རང་གདན་འདྲེན་ཞུས་བ་རེད་ལ་གོ་དན་ཁང་དང་མཇལ་འཕྲད་གནང་བ་རེད་ད་བྱས་དུས་གོ་དན་ཁང་དང་མཇལ་འཕྲད་གནང་ས་དེ་དེང་སང་ང་ཚོ་ཁྱོད་ཆེ་བྱས་པ་ཡིན་ན། ལང་ཇུ་སྤྲུལ་པའི་སྡེ་ཟེར་ནས་ད་ནུབ་མི་བིག་ཤང་ཁ་དེ་ནས།

རྗེས་གནང་ཡ་དང་ཆོས་འབྲེལ་གྱི་ལམ་སང་ཅིག་གི་གསོལ་མཆོད་གནང་ཡ་དང་དེ་འདྲ་ཅིག་གི་བྱུང་མི་འདུག་ཨང་ད་དེའི་བ་རུ་ལ་ཕར་ཚུར་བཀའ་མོལ་ན་མང་པོ་ཅིག་གི་ཐོག་ནས་ཨ་ནི་གཞི་ནས་ད་ཅིག་གི་ཆོས་འབྲེལ་ཞུ་ཡ་ཅིག་གི་བྱུང་ཡོད་རེད་བྱས་ཙང་སྐབས་དེ་དུས་ཕན་ཚུན་གྱི་བཀའ་མོལ་གནང་ཡ་དང་དེ་ག་མང་པོ་ཅིག་དེ་ཡིན་པས་ན་ཤེས་ཡོན་དང་འབྲེལ་བ་ཡོད་བའི་དྲི་བ་མང་པོ་ཅིག་གི་ཕུལ་ཡ་དང་ལོ་རྒྱུས་ཡོད་བའི་ལོ་རྒྱུས་ཀྱི་གནས་ཚུལ་ད་དེ་འདྲའི་སྐོར་ལ་བཀའ་མོལ་གནང་བ་ཅིག་གི་བྱུང་འདུག་ཨང་ད་ཐ་མ་དེ་ཨ་ནི་སེ་ཆེན་ཁང་གི་ཨ་ནི། འགྲོ་མགོན་ཆོས་རྒྱལ་འཕགས་པའི་སྐུ་མདུན་ནས་ད་ཅིག་གི་དབང་ཞུ་ཡ་དང་དེ་འདྲ་ཅིག་བྱུང་ཡོད་རེད་ལ་དེའི་ཐོག་ནས་ནི་དུས་ད་ལྟ་བར་ལ་ནི་རྒྱ་ནག་གཞུང་གིས་ད་ལྟ་འགྲེལ་བརྗོད་བྱེད་ཡ་དེའི་ནི་བོད་འདི་ཡོན་གྱི་སྐབས་ནས་ནི་རྒྱ་ནག་གི་མངའ་ཁོངས་ཡིན་ཟེར་ཡ་གི་བཤད་སྲོལ་བྱས་ཡོང་གི་ཡོད་རེད་ཡིན་ནའི་ལས་སྐབས་དེ་དུས་ཀྱི་ད་ཡོན་འདི་འགོ་ཚུགས་ཡ་དང་ང་རང་ཚོ་ད་འགྲོ་མགོན་ཆོས་རྒྱལ་འཕགས་པས་དབང་བསྐུར་གནང་ཡ་དེ་གཉིས་པ་རུ་ལུ་དུས་ཚོད་དེའི་ཡང་ཁྱད་པར་ཞེ་དྲག་ཅིག་ཡོད་ས་རེད་ད་ཡིན་ནའི་འདི་གའི་ལོ་རྒྱུས་ཀྱི་ད་གང་ཡོག་གི་གནས་ཚུལ་མང་པོ་ཅིག་ཡོད་རེད་ཡིན་ནའི་ལས་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་ད་སྐབས་དེ་དུས་ཀྱི་ཅིག་གླེང་ཡག་གི་མི་སྣ་གཙོ་བོ་དང་བོད་དང་སོག་པོའི་འབྲེལ་བ་ཞུས་ནའི་རེད་སྐབས་དེ་དུས་ཀྱི་སོག་པོ་ཞེ་དྲག་ཅིག་ད་རྩ་ཆེན་པོ་ཡིན་པའི་འགྲོ་མགོན་ཆོས་རྒྱལ་འཕགས་པ།

ད་རྒྱ་བོ་ཁོ་རང་ངོ་འབྲོང་པ་བར་ལ་གྱོད་འདྲུད་ཞུ་ནུ་ཞུ་གི་ཡོད་མ་རེད་གྱོད་འདྲུད་མ་ཞུས་བ་དེ་ལ། ད་ང་ཚོ་ད་ནས་སྡིངས་ཆ་མང་པོ་ཡོད་རྒྱུ་བསམ་གི་ངས་ད་ཅི་ད་བསམ་ཚར་ནོ་ཞུས་བ་ཡིན་ན། ད་གྱོད་འདྲུད་མ་ཞུས་བ་ད་གྱོད་འདྲུད་ཞུ་ཡོད་ཟེར་དེ། ད་སྔོན་དུ་རང་ནས་ད་ཁྱུད་ལ་ད་ཁ་ཤས་ཉེས་མེད་དད་པ་ཡོད་མཁན་གཅིག་གིས་ད་བླ་མ་དེ་ནས་ད་གྱོད་འདྲུད་ཞུས་ན་མ་གཏོགས་ཁྱུད་ལ་སེམས་བཏང་ནས་དད་པ་མེད་མཁན་གཅིག་གིས་ད་འབྲོང་པ་བར་ལ་དམིགས་བསལ་གྱི་གྱོད་འདྲུད་ཞུ་དགོས་བའི་རྒྱུ་མཚན་དེ་འདྲས་ཡོད་བ་མ་རེད། དེ་བྱས་དུས་ངས་དེ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ། ཨ་དཔེར་ན་སེ་ཆེན་ཁང་ལྟ་བུ་མཚོན་པ་ཡིན་ན་ད་སེ་ཆེན་ཁང་རེད་ད་སེ་ཆེན་ཁང་ཁོ་རང་གི་ཚོ་ནི་ཅི་ཟེར་ཁོ་ཡི་ཐད་ལ་མཚོན་པ་ཡིན་ན་དེ་ང་ནང་པའི་བསྟན་པ་ཞིག་ཆེན་པོ་དར་མ་མྱོང་སའི། ད་ལུང་པ་གཅིག། ཡིན་པ་དེ་གསལ་བོ་རེད་དེ་བྱས་དུས་དེ་གཅིག་རེད། དེ་ཡང་ཁོ་རང་ད་གནས་སྟངས་གཅིག་ནས་ནང་པའི་བསྟན་པ་ཞིག་ཆེན་པོ་དར་མ་མྱོང་མཁན་དང་ནང་པའི་ཆོས་དང་རིག་གཞུང་དང་ནང་པའི་ཆོས་ལུགས་ལ་གོ་རྟོགས་མེད་མཁན་གྱི་མི་གཅིག་ནང་པའི་ཆོས་ལ་སེམས་གཏིང་ནས་དད་པ་ཡོང་རྒྱུ་ཁག་པོ་ཡིན་གྱི་རེད་ལ་དད་པ་མ་ཡོང་མཁན་གཅིག་གིས་ཆོས་འབྲེལ་ཞུ་དགོས་ཡ་ནང་བཞིན།

དེ་ཡིན་དགོས་ཡག་གི་རྒྱུ་མཚན་ཡང་ཞེ་དྲག་ཡོད་མ་རེད་དེ་བྱས་དུས་དེ་ཡང་ཁོ་ད་གནས་སྟངས་གཅིག་ཡིན་གྱི་རེད། དེ་ནས་གཞན་པ་གཅིག་གི་སྟེང་ནས་བྱས་པ་ཡིན་ན། ད་དཔེར་ན་ད་སེ་ཆེན་ཁང་ལྟ་བུ་ཡིན་པ་ཡིན་ན། ཁོ་རང་ཆེན་པོ་ཡིན་པའི་ཁེངས་དྲེགས་དང་ང་རྒྱལ་ཆེན་པོ་ད་ཡོད་པ་དེ་རྦད་དེ་གཏན་འཁེལ་བདེ་བའི་ནང་གཅིག་རེད་དེ་ཅི་སྟེ། དེ་འདྲའི་ཆེན་པོ་ཡིན་ད་ཡིན་བསམ་པ་དང་དེ་ནས་ཁེངས་དྲེགས་ཡོད་མཁན་མི་གཅིག་གིས་ད་ཁོ་རང་གི་ཁོ་རང་གི་སྲིད་པ་ནང་ཆ་ཚང་འཁྲུགས་ད་ད་ཁོ་རང་གི་ཕྱི་ནང་ཆ་ཚང་མ་ཐུབ་སྲིད། ད་མི་གཅིག་ལ་ཕྱག་འཚལ་ནས་མགོ་སྒུར་ནས་དེའི་དབུ་ནས་ད་ཁོ་རང་ཨོ་ལ་དེ་ཡས་དེ་ཕལ་ཆེར་བསམ་བློ་ལོ་ཁྱོ་ནས་ཡོང་གི་མ་རེད་བསམ་གི་དེ་གཅིག་རེད། ད་གཞན་པ་གཅིག་དེ་སྐབས་དེ་ཡང་བཅར་འདི་བགྱིས་བར་ད་དེ་ད་ད་ནས་ཚིག་རྩོད་མཁན་ཚང་ནོར་འདུག་མ་གཞི་ད་ཅི་དང་ད་ལོ་རྒྱུས་གསལ་པོ་གསལ་པོ་དུ་འདུག་ནོ་ད་བགྱིས་བར་བགྱིས་བར་དེ་དོན་ཡང་ཤེས་དང་གཞན་དག་པ་མ་འདྲ་བའི་ངོ་ད་ད་གང་ལྟར་ཡོད་དེ་སྐབས་དེ་ད་ཀརྨ་པཀྵི་དང་འགྲོ་མགོན་འཕགས་པ་གཉིས་ཡང་ད་གཟུགས་པོའི་ས་ནས་ཚིག་གི་འགྲན་བསྡུར་རྣམ་པ་ནོར་གཅིག་ཡོད་བ་རེད་དེ་ཡི་མཁན་ཚང་ནོར་གཅིག་ཡོད་ད་གང་ལྟར་ཡང་དེ་ལ་ད་ཕྱི་ནང་གི་རྐྱེན་འདྲ་མི་འདྲའི་དབང་གིས་ད་ངས་ཞུ་དགོས་བས་དེ་ད་ཟེར་མཁན་གང་གི་འགྲོ་མགོན་འཕགས་པས་འདི་ནས།

ད་འདི་འདྲའི་ངང་ནས་ད་བླ་མ་མཁྱེན་རྒྱ་ཆེན་པོ། ད་རྣམ་དཔྱོད་ཆེན་པོ། ཨོ་ད་འདི་འདྲའི་བླ་མ་རྒྱུད་མ་ཆོད་ན་རག་ཡས་ཡོད་མ་རེད་འདི་འདྲའི་ཆོད་ན་མ་ཅིག་གནས་སྐབས་ཆུད་མ་ཞིག་ཡོད་ཡིན་ན་ཡང། ད་ད་ད་ཐན་ད་ཁོ་ཚོད་ལྟ་གི་བྱས་ཏེ་དྲི་བ་འདྲ་མི་འདྲ་དྲིས། དེ་ནས་ལོ་གཞོན་གིས་ད་དགེ་རྒན་ལ་བལྟས་ན་ཡག་པོ་ཡོད་རེད་ཟེར་དེ་འདྲའི་གནས་ཚུལ་གཅིག་བཏང་ནས་ད་གཞི་ནས་ད་ཁོས་དྲི་བ་འདྲ་མི་འདྲ་དྲིས། ད་དཔེར་ན་ངས་ད་ད་གསལ་པོ་དྲན་པ་ཞིག་དེ་དྲི་བ་གཅིག་དེ།

དེ་ཚོ་བོད་ལ་ད། དེ་ཚོ་ཆ་ཚང་བོད་ཀྱི་ཆེན་པོ་རེད། ཨ་ནི་ཁོ་ཚོ་ལ། ཆེ་བའི་བྱ་བ་རྣམས་ག་རེ་ཡོད་ཟེར་ཏེ། ད་དཔེར་ན་ཚང་གཅིག་གི་སྟེང་པ་པོ་ལ་དཔེ་ཡོད་དང་དེ་ནས་གནས་ཚུལ་མང་པོ་གསུངས་བའི་སྐབས་ལ། དེ་ཚོ་ཆ་ཚང་ཆོས་རེད་ནི་ཆབ་སྲིད་ཀྱི་སྟེང་ནས་ག་རེ་ཡོད་ཟེར་ཡང་བསྐྱར་དྲི་བ་དྲིས་ཏེ། ད་ཆབ་ཧྲུལ་གྱི་སྟེང་ནས། ད་རྒྱ་ནག་གི་ད་གོང་མ་གི་སྲས་མོ་སྔ་ཕྱི་གཉིས་པོ་ལ། ཁོ་བཙུན་མོ་ལེན་མྱོང་བ་དང། དེ་ནས་ད་རྒྱ་ནག་དང་དེའི་རྒྱལ་ཕྲན་ཆ་ཚང་ལ་སྟོབས་དང་དཔུང་གི་སྟེང་ནས།

ད་རྒྱ་ནག་གི་ཡིག་ཆ་དེ་ཚོ་ནང་དེ་འདྲའི་ད་དེ་འདྲའི་གནས་ཚུལ་ད་གང་ན་གོ་བདེ་བས་ཡིན་ཏེ། ད་དེ་འདྲའི་ལོ་རྒྱུས་ཞུས་ཏེ་གཞི་ནས་གོ་ཧང་སང་སང་ན་དེ་འདྲའི་ཅིག་ཡོང་ད་ཨ་ད་ངོ་ནས་པུའུ། དེ་ཡ་མེད་གོང་མ་དེ་ཚོ་གནས་སྟངས་དེ་ཕལ་མ་འདྲ་བ་འདུག་ཟེར་འདུག་དེ་ནང་བཞིན་ཡང་བོད་ལ་ཕོ་རྒོད་པོ་སུ་ཡོད་རེད་ཅེས་སྐད་ཆ་དྲི་བའི་སྐབས་ལ་བོད་ལ་ཕོ་རྒོད་པོ་མང་པོ་ཡོད་རེད་དེ་ནང་དཔེ་མཚོན་གཅིག་སྟེ། རྗེ་བཙུན་མི་ལ་རས་པ་རེད། ད་རྗེ་བཙུན་མི་ལ་རས་པ་རེད། མི་ལ་རས་པ་ཕོ་རྒོད་པོ་ཡིན་པའི་རྟགས་ནོར་དེ་གི་ནི་ངེད་གཉིས་སྔ་མའི་གོང་ནས་སྐད་ཆ་སོང་བ་ནང་བཞིན། ཨ་ད་སྐུ་ཚེ་སྟོད་ལ་དགྲ་བཏུལ་བ་རེད། ཨ་ནས་བར་ལ་དེ་མགྱོགས་པ་གཅིག་ནས་ཆོས་བསྒྲུབས་པ་རེད།

ངས་བསམ་པ་དེ་ནི་འགྲོ་མགོན་འཕགས་པ་ད་ས་སྐྱ་པཎ་ཆེན་ཡིན་ན་རེད་འགྲོ་མགོན་འཕགས་པ་ཡིན་ན་རེད་དངོས་གནས་དྲང་གནས་ཤུགས་ཀྱིས་ནས་ད་འདི་ད་འགྲོ་བ་སྤྱི་རེད་ལྷག་པར་དུ་ད་བསྟན་པ་རེད་ལྷག་པར་དུ་བོད་ཁམས་འུ་གྱི་ཉམ་ཐག་གི་འགྲོ་བ་དེ་ཚོ་འུ་ཆེད་དུ་དངོས་གནས་དཀའ་ངལ་གྱི་ག་ཚད་ཀྱི་ནང་དེ་ཚོ་ཆ་ཚང་གདོང་ལེན་བྱས་ནས་ཕར་ཕྱོགས་དེ་གཏུམ་པོ་དང་རྩུབ་པོ་དམག་དང་དྲག་པོ་གི་མཚོན་ཆ་རྐྱང་རྐྱང་མ་གཏོགས་བེད་སྤྱོད་གཏོང་མི་ཤེས་མཁན་འུ་དེས་ད་ཡི་ཁམས་འུ་མི་དེ་ཚོ་བསམ་བློ་ཆོས་ལ་བསྒྱུར་བ་དང་དེ་ནས་བསམ་བློ་དེ་ཚོའི་ཆོས་ཀྱི་བསླབ་བྱ་གི་སྟེང་ནས

སྐུ་མདུན་ནས་ནི་ཀྱེ་རྡོར་གྱི་དབང་རིམ་པ་གསུམ་དུ་ཞུས་གནང་ཡོད་དུས་སྐབས་དེ་དུས་ད་གཅིག་གི་དབང་ཡོན་དེ་ཡིན་པས་ན་ཕུལ་བ་འདི་ད་ལྟ་ལོ་རྒྱུས་ཐོག་ལ་ཡིན་ནའི་ལས་དམིགས་བསལ་ཞེ་དྲགས་གཅིག་གི་ཆགས་བསྡད་ཡོད་རེད་ལ་ད་ནང་བཞིན་གྱི་སོག་པོའི་འཇའ་ས་ཕུལ་ཡག་རེད་འདིའི་ནང་ལོགས་ནས་ཡང་དམིགས་བསལ་རྒྱའི་མི་ཡུར་ཆེན་མོ་བྱེད་ཅེས་འདུག་སེ་ཅིག་གི་ཞུ་སྲོལ་ཅིག་ཆགས་འདུག་ང་དེའི་དབང་ཡོན་གྱི་ནང་ལོགས་ཀྱི་ཆ་ཤས་གཅིག་གི་ཆགས་ཀྱི་ཡོད་རེད་ད་སྐབས་དེ་དུས་ཡིན་པས་ན་རྒྱ་ནག་ལ་ཡིན

ད་ལྟ་ལོ་ཙཱ་བ་མཁས་པ་དེ་འདྲ་མེད། ད་ལོ་ཙཱ་བ་མཁས་པ་དེ་དེ་འདྲ་མེད། ལོ་ཙཱ་བ་མཁས་པ་དེ་འཛོམས་པའི་སྐབས་ལ་ང་ཚོ་གྱིས་ད་ཟུང་ཆུ་ནང་ལ་ད་དབང་གནང་གི་ཡིན་ཟེར་ནས་ཐེངས་དང་པོ་དེ་འདྲའི་ད་ཁ་རིག་ད་ལ་དེ་འདྲའི་ཞལ་བཞེས་གནང་གནང་རེ་བ་མ་རེད་ད་དེ་གཙོ་བོ། གཅིག་ད་ད་དགོངས་པ་རྒྱ་ཆེན་པོ་རེད་ཆོས་ཀྱི་ཆེ་བ་འདོན་གྱི་ཕྱིར་དེ་ཏན་ཏན་ཡིན་གྱི་རེད་དེ་བྱས་ནས་གནང་ཡ་མ་རེད་གང་ལྟར་ཉོ་ཐ་མ་དེ་ད་གོང་དུ་འབྲང་བ་ལ་སོང་བ་ནང་བཞིན་གྱི་ད་ཀྱེ་རྡོར་གྱི་དབང་དེ་རིམ་པ་གསུམ།

གང་ལྟར་ཀྱང་ད་སོག་པོ་རྒྱ་ནག་ལ་དབང་བྱེད་ཅིག་དེ་དབང་བྱེད་ཅིག་དེ་དེ། མ་འོངས་མི་རབས་དེ་ཚོ་ཡ། གོ་རྟོགས་ཆེན་པོ་དེ་ཚ་ནོག་བྱུང་ཡོད་ན། ཁོ་རང་ཚོ་དབང་བསྒྱུར་གྱི་གནས་སྟངས་དེ་སྲ་བརྟན་དུ་མ་ཡོང་བ་ལ་ཉེན་ཁ་ཆེན་པོ། དེ་ཡོང་རྒྱུ་ཡིན་པ་དེ་ལ་སྐྲག་ཟེར་ན་འདྲ་དེ་ལ་འཇིགས་ནས། ད་བཀུར་ཏེ་ལོ་རེ་རེ་བཞིན་དུ་མི་ཁྲི་ཕྲག་འབུམ་ཕྲག་མང་པོ་དུས་ཀྱི་གོ་རྨ་ཆུའི་ནང་དེད་ནས་ཤི་བོ་དམར་གསོད་གཏོང་གི་འགྲོ་བ།

དེ་ནས་རྒྱའི་མི་ཡུར་ཆེན་མོ་ཕུལ་བས་ད་ཉི་མ་དེ་ནས་བཟུང་སྟེ། རྒྱ་མི་ཁྲི་ཕྲག་འབུམ་ཕྲག་མང་པོ་རྨ་ཆུའི་ནང་དེད་ནས་སྡེབ་གསོད་བཏང་ཡག་གི་དེ་ཡི་དུས་ཆུ་ཡུར་ཟེར། ད་ཆུ་ཡུར་ཟེར་དེ་ང་ཚོ་ཆུ་འབབ་ས་དེ་ལ་ཆུ་ཡུར་དང་མི་ཡུར་ཟེར་ནས་མི་མང་པོ་དེ་ནས་ད་གསོད་ས་དེ་ལ་མི་ཡུར་ཟེར་ནས། དེ་སྐད་ཆ་ནོར་བ་ད་ཕ་འགྲེལ་བཤད་དང་གོ་དོན་དེ་རེད་ད་གང་ལྟར་ཀྱང་དེ་བྱས་ནས། ད་ཉི་མ་དེ་ནས་བཟུང་སྟེ་ད་ད་རྒྱའི་མི་ཡུར་ཆེན་པོ་མི་མང་པོ་ད་རྒྱ་མི་མང་པོ་པོ་སྡེབ་གསོད་བྱེད་ཡག་གི་དེ་ཡི་མཚམས་དེ་ནས་བཅད་བས། ང་ཚོ་ལོ་རྒྱུས་དེ་འདྲ་དེ་ནས་ཡོང་ད་དངོས་གནས་དྲང་གནས་བཤད་ན། ད་འགྲོ་མགོན་འཕགས་པ་དེ་སོག་པོ་ལ་བཀའ་དྲིན་ཆེན་པོ་རེད། པོ་ལ་བཀའ་དྲིན་ཆེན་པོ་ཡིན་དང་ཡིན། དེ་ཉིད་རྐྱང་པ་མ་ཡིན་པ་དེ་ནི་ད་རྒྱ་ནག་ད་དེ་སྐབས་ད་ཧ་ཅང་གི་སྐྱུག་ཚིག་མིག་དབུ་ནས་མྱོང་བསྡད་མཁན་གི་ད་རྒྱ་མི་རིགས་དེ་ཚོ་ལ་ད་དངོས་གནས་ད་འགྲོ་མགོན་འཕགས་པ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་ད་དེ་ཚོ་དང་ལེ་གསལ་པོ་འདྲ་གཅིག་མཐོང་གི་འདུག་དེ་རེད། དེ་ཡིན་ད་དུ་གང་ལྟར་ཀྱང་དེའི་རིམ་པ་ཡང་ད་རུང་དེ་རེད་ད་དེའི་དབང་ཡོན་ད་དབང་དང་པོ་དང་གཉིས་པ་དང་གསུམ་པ་ད་སྐབས་གི་དབང་གནང་སྟངས་དེ་ནི་དེ་ནི་དབང་ཡོན་ཕུལ་སྟངས་གི་རིམ་པ།
ལྟར་འདུག་འདི་ནོར་གྱི་ནང་ལ་དེ་རེད། ལགས་སོ། བྱས་ཙང་ད་འགྲོ་མགོན་ཆོས་རྒྱལ་འཕགས་པ་འདིས་རྒན་ལགས་གསུངས་པ་ནང་བཞིན་རེད་ད། དངོས་གནས་བཀའ་དྲིན་ཆེན་པོ་ཞེ་དྲག་ཅིག་གིས་ཆགས་བསྡད་ཡོད་རེད་སྐབས་དེ་དུས་ང་རང་ཚོ་ད་བོད་སིལ་བུའི་གནས་སྟངས་ཅིག་གི་རེད་ལ་ཨ་ནི་ད་ག་ནང་བཞིན་སྐབས་དེ་དུས་ཡིན་པ་ཡིན་ན་འགྲོ་མགོན་ཆོས་རྒྱལ་འཕགས་པའི་སྐུ་དུས་ནས་བྱས་བྱས་བོད་ལ་ཨ་ནི་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་འདི་བྱུང་བ་རེད་གསུང་སྲོལ་ཅིག་ཡོང་གི་ཡོད་རེད་འགྲོ་མགོན་ཆོས་རྒྱལ་འཕགས་པའི་ད་མཛད་པའི་ནང་ལོགས་ལ་དངོས་སུ

ད་ད་ལྟ་འདི། ང་ཚོས་ད་ཆོས་སྲིད་ཟུང་འབྲེལ་ཟེར་བ་དེའང་བཤད་སྟངས་དེ་དང་མི་འདྲ་བ། ཆོས་ལུགས་ཀྱི་སྒྲིག་འཛུགས་ད་ཟེར་ན་འདྲ་ཆོས་ལུགས་ཀྱི་སྒྲིག་འཛུགས་དེ། ཁོ་རྒྱལ་ཁབ་ཀྱི་ཆེས་མཐོའི་དབང་ཆ་དེ་བཟུང། དེ་བཟུང་བའི་སྟེང་ནས། དེའི་ཆབ་སྲིད་ཀྱི་ལམ་ལུགས་དེ་རེད། གཙོ་བོ་ཆོས་ལུགས་ཀྱི་སྒྲིག་འཛུགས་དང་མ་འགལ་བ་གཅིག་གི་སྟེང་ནས། ད་འཛིན་སྐྱོང་དང་དེ་ནས་ཆབ་སྲིད་དང་དེ་ནས་འབངས་མི་སེར་སྐྱོང་བ། དེ་ལ་ཡང་ད་ཆོས་སྲིད་ཟུང་འབྲེལ་གྱི་ཚད་གཞི་དེ་འདྲའི་གཅིག་བཞག་ཡོང་བ་དེ་ཡང།

ད་ཆོས་སྲིད་ཟུང་འབྲེལ་དེ་བོད་ལ་ག་དུས་དར་ཟེར་ཡ་དེའི་ལོ་རྒྱུས་ཀྱི་དུས་མཚམས་དེ་ཡང་ད་ངེད་ཚོས་བྱེད་སྟངས་དེ་རང་བཞིན་གྱིས་མི་འདྲ་བ་ཆགས་འགྲོ་གི་འདུག་ཨ་ནི། རེད་རེད་རེད་རེད་ལགས། བྱས་ཙང་ད་འགྲོ་མགོན་ཆོས་རྒྱལ་འཕགས་པས་བོད་ཁམས་སུ་ཆོས་བརྒྱུད་རིས་མེད་གནས་ཐུབ་པའི་ད་ཁོར་ཡུག་བཟང་པོ་ཅིག་བསྐྲུན་གནང་ཡོད་པ་དེ་ཡ་དམིགས་བསལ་ཞེ་དྲག་ཅིག་ཆགས་ཀྱི་ཡོད་རེད་ལ་བོད་དང་སོག་པོའི་ད་ཤེས་ཡོན་སློབ་སྦྱོང་གི་ཐོག་ལ་ཡིན་ནའི་མཛད་རྗེས་རླབས་ཆེན་ཅིག་ཡོད་པ་ཐ་ན་ཐོག་མར་སོག་ཡིག་ད་འདི་ཡིན་ནའི་འགྲོ་མགོན་ཆོས་རྒྱལ་འཕགས་པས་ནི་གཅིག་གི་གསར་གཏོད་གནང་བ་བྱས་བྱས་གསུང་སྲོལ་གཅིག་ཡོང་གི་འདུག་འང་ཡང་འགྲོ་མགོན་ཆོས་རྒྱལ་འཕགས་པས་ནི་གསར་གཏོད་གནང་བའི་སོག་ཡིག་འདི་ནི་སོག་པོ་སྤྱི་ཡོངས་ལ་ད་གཅིག་གི་བེད་སྤྱོད་ཤུགས་ཆེན་པོ་གཅིག་ཕྱིན་ཡོད་མ་རེད་ཡིན་ནའི་ལས་ཡང་ཀོ་རི་ཡ་གི་ནི་ཡི་གེ་འདིའི་རྨང་གཞི་འདི་འགྲོ་མགོན་ཆོས་རྒྱལ་འཕགས་པས་ནི་སོག་ཡིག་དེ་གཞིར་བཞག་བྱས་བྱས་སོག་ཡིག་བཟོས་གནང་བ་དེ་གཞིར་བཞག་བྱས་བྱས་ཡང

ད་བླ་མ་གི་ཉམས་བཞེས་གནང་རྒྱུ་ད་བླ་མ་འགྲོ་མགོན་འཕགས་པ་ཁྱེད་རང་གི་ཉམས་བཞེས་གནང་རྒྱུ་གི་ས་སྐྱ་གི་ཆོས་བརྒྱུད་དེ་མ་གཏོགས་གཞན་པ་ཆོས་ལུགས་ཆ་ཚང་མེད་པ་བཟོས་ནས་ཆ་ཚང་བ་ད་ས་སྐྱ་བ་རྐྱང་པ་བོད་ཁམས་ལ་བྱས་པ་ན་ས་སྐྱ་བའི་ད་བསྟན་པ་དེ་ཞེ་པོ་དར་ཀི་རེད་ཟེར་ནས་ད་གང་ལྟར་ཡང་རྒྱལ་པོ་ད་བླ་མ་དང་དེ་ནས་ད་བླ་མ་གི་ཉམས་བཞེས་གནང་རྒྱུ་གི་ཆོས་བརྒྱུད་དེ་ཆོས་བརྒྱུད་ཡག་ཤོས་ཅིག་ཡིན་པ་དེ་འདྲ་ལ་ཡིད་ཆེས་གནང་ནས་དེ་འདྲས་ཞུས་འདུག་བ། དེ་ནས་ཞུ་རྒྱུ་ད་འདི་སྐབས་འདི་ངོ་ནས། ད་འགྲོ་མགོན་འཕགས་པ། ལོ་རྒྱུས་ཀྱི་མིག་རྒྱང་རིང་པོ་དང་དེ་ནས་བསྟན་པ་སྤྱི་ལ་བསམ་བློ་མི་གཏོང་མཁན། ད་དེ་འདྲའི་ཀྱི་ཡིན་ན་ད་དེ་པའི་གོ་སྐབས་ནོ་ཡག་ཤོས་རེད་ད་ཁྱེད་རང་གི་བསམ་པ་ཇི་འདྲ་ཟིན་རེད་དེ་གསུང་བཞག་ན། དེ་ནས་ཁོས་ཇི་མ་བྱས་ཡང་ཁོ་དམག་གི་གཏོར་བཤིག་ནི་ཞུ་གི་ཡོད་བ་རེད་ད་ཁོ་ག་རེ་བྱེད་ཀྱིན་ནོ་རེད་དེ་ཡིན་ན་འགྲོ་མགོན་འཕགས་པའི་བཀའ་ལན་དེ་འདྲས་ཁྱོན་ནས་གནང་ཡོད་མ་རེད་དེ་འདྲས་རྩ་བ་ནས་འགྲོ་གི་མ་རེད། དེ་འདྲས་བྱས་པ་ན་ས་སྐྱ་བའི་བསྟན་པ་ལ་ཕན་ཐོགས་གི་མ་རེད་ལ་རྒྱལ་པོ་ཁྱེད་རང་གི་ཆབ་སྲིད་ལ་ཕན་ཐོགས་གི་མ་རེད། ཆོས་ལུགས་དེ་ཁོ་རང་རང་རང་གི་ཁམས་དང་མོས་པ་དང་འཚམས་པ། གང་ཉམས་ལེན་བྱེད་འདོད་པ་དེ་ད་ག་རང་སོ་སོའི།

རྟགས་ཡོང་བ་འཁྲུག་པ་དེ་འདྲའི་བྱུང་མེད་ས་རེད་ལ། ད་འདིའི་གནང་སྟངས་དེ་དེང་སང། སྐུ་མདུན་གྱི་གསུང་སྟངས་དང་འདྲ་བོ་འགྲོ་ཅི་སྐུ་མདུན་གྱི་རྒྱུན་གྱི་གསུང་སྟངས། ད་དཔེར་ན་དེ་སྐབས་ཀྱི་གསུངས་བསྡད་པ་ད་དེ། ད་འགྲོ་མགོན་འཕགས་པ་གི་གསུངས་བསྡད་པ་ད་གཙོ་བོ་དེ་རེད་དེ། ཆོས་ལུགས་ཀྱི་ད་དཔེར་ན་ད་ནང་པའི་ཆོས་ལུགས་ཡིན་པ་ལ་དེའི་ནང་གི་ཆོས་བརྒྱུད་མ་འདྲ་བ་དེ་ཚོ་རེད། ན་དེང་སང་ད་སྐུ་མདུན་གྱི་གསུང་སྟངས་ཅི་ཡོང་དེ་ཅི་དང། ད་འཛམ་གླིང་ནང་གི། རྩ་བའི་ཆོས་བརྒྱུད་མ་ད་ཆོས་ལུགས་མ་འདྲ་བ་དེ་ཚོ་ཆ་ཚང་བ། དགོས་མཉམ་གནས་བྱེད་ཐུབ་ཡ་དེ་འདྲའི་དགོངས་པ། གང་ལྟར་ཡང་རྩ་བའི་རྣམ་པ་ད་འདི་ཚོ་དགོངས་པ་གཅིག་དང་རྩ་བའི་ཕུགས་དགོངས་པ་གཅིག་དང་དེ་འདྲ་བོ་ཡིན་པར་འགྲོ་ཅིག། ད་གནའ་སྔ་མོ་ནས་ད་གང་ལྟར་ཡང་འདི་ད་དགོངས་པ་གཅིག་བསྡད་པ་དེ་ད་ཡ་མཚན་པོ་ཞེ་པོ་ཞིག་འོ་དེ་འདྲའི་ཅིག་འདུག་ད་འདུག་དེ་བྱས་ན་དེ་གཅིག་བྱས། དེ་ནས་གཉིས་པ་དེ་ད་གནད་འགག་ཆེ་བ་གཅིག་དེ་ངོ་ནས་ད་ཁྱེད་རང་ད་ད་གོང་དུ་སོང་བ་དེ་རེད་ད་འགྲོ་མགོན་འཕགས་པའི་སྐུ་ཚེ་རིང་ལ་བོད་དང་སོག་པོ།

དེ་འདྲའི་འཛོམས་པའི་སྐབས་ལ། དེའི་འཚོ་བ་གི་མཐུན་རྐྱེན་དེ་ནི་སུས་བསྐྲུན་ནས་སུས་བསྐྲུན་ནས་མ་ཆ་ཚང་བ་དེ་ད་འགྲོ་མགོན་འཕགས་པའི་ཁོ་རང་གི་ད་སྐུ་སྒེར་ཕྱག་རྫས་ཀྱི་སྟེང་ནས་གོ་སྒྲིག་གནང་བ་དེ་འདྲའི་བུ་ཡི་རྒྱ་ཆེན་པོ། དེ་འདི་འདྲའི་བྱུང་བ་མ་ཡིན་པ་ཅིག་ང་ཉིད་ཁ་ཚང་ངོ་མ་དེ་སྐད་ཆ་དེ་འདྲའི་མང་པོ་འགྲོ་སོང་དཔེར་ན། གསུང་རབ་དེ་ཚོ་སྐབས་དེའི་བོད་ལ་ཤིང་པར་དེ་འདྲའི་ཡོད་པ་མ་རེད་དེ་ནས་དེང་སང་འདྲ་བོ་ཡིག་ཆ་དེ་འདྲའི་སྟབས་བདེ་ཡོད་པ་མ་རེད་ནའང་དེ་འདྲའི་བཀའ་འགྱུར་དང་བསྟན་འགྱུར་གྱིས་གཙོས་པའི་གཞུང་ཆེན་མོ་མང་པོ་ཅིག་ཡི་གེ་བྲི་རྒྱུ་ཡི་གེ་བྲི་རྒྱུ་ད་ཡི་གེ་མང་པོ་ཡི་གེ་བྲི་རྒྱུ་ཡི་གེ་བྲི་རྒྱུ་བ་དེ་ཡང།

དྲག་པོ་དཔུང་དམག་གི་སྟེང་ནས་ད་ང་ཚོ་ཇིང་གིར་དེ་རེད་ཁོ་རྟ་དམག་གི་སྟེང་ནས་དཔུང་འཇུག་བྱས་ནས་འགྲོ་བསྡད་ནས། ཁོ་རྟ་དམག་གི་སྟེང་ནས་དཔུང་འཇུག་བྱས་འགྲོ་བསྡད་པ་མ་གཏོགས། ད་ཕུགས་ཀྱི་རྒྱབ་རྩ་བཙན་པོ་ཡོད་བསྡད་པའི་ཆོས་ལུགས་དང་དེ་ནས་བསམ་བློ་དང་དེ་ནས་ཀུན་སྤྱོད་ཀྱི་དཔལ་ཡོན། ཚད་ལྡན། ཁོ་དར་དེ་ཞིག་ལུང་པ་དེ་ནི་དངོས་གནས་མ་རེད་ད་དེ་མ་རེད་དེ་མིན་དེ། དེ་འདྲའི་ལུང་པ་མཐའ་འཁོབ་དང་དེ་འདྲའི་ཁོ་རྩུབ་སྤྱོད་དང་ཁོ་གཏུམ་པོ་གི་ད་མི་མང་པོ་ད་ཡོད་སའི་གི་སྤྱི་ཚོགས་དེ་ལ་དེ་འདྲའི་ཆོས་ལུགས་དང་དེ་ནས་བསམ་བློ་དང་རིག་གཞུང་གི་དཔལ་ཡོན་ཤུགས་ཆེན་པོ

རིགས་བླངས་ནས། ལགས་སོ་བྱས་ཙང་འགྲོ་མགོན་ཆོས་རྒྱལ་འཕགས་པའི་མཛད་པ་གླེང་གནང་པའི་སྐབས་ལ་ཡིན་པ་ཡིན་ན་ད་ཆོས་འབྲེལ་གནང་ཡ་དང་ནི་ཤེས་རིག་གི་གནས་སྟངས་ཀྱི་ཐོག་ལ་ཡིན་ནའི་ལས་ཞེ་དྲག་ཅིག་གི་ཡང་ཁོར་ཡུག་བཟང་པོ་ཅིག་བསྐྲུན་གནང་ཡ་ད་ཆོས་ལུགས་ཆོས་བརྒྱུད་རིས་མེད་དེ་ལས་ང་རང་ཚོ་བོད་ཀྱི་སྤྱི་ཚོགས་འདི་ནང་ལོགས་ལ་ནི་གལ་ཆེན་པོ་ཞེ་དྲག་ཅིག་གི་ཆགས་ཀྱི་ཡོད་རེད། དེའི་མཛད་པ་ཅིག་རེད་འདི་དང་དུས་མཚུངས་ཡང་འགྲོ་མགོན་ཆོས་རྒྱལ་འཕགས་པའི་གཙུག་ལག་ཁང་དང་སྐུ་གསུང་ཐུགས་རྟེན་བཞེངས་པའི་གནས་ཚུལ་རང་ཡང་གཞན་དག་ག་རེ་ཡོད་ན་དེ་ག་ནང་བཞིན་གསུང་འབུམ་ག་ཚོད་ཚོད་ཅིག་གི་བྱེད་ཀྱི་ཡོད་ན་ད་མཐར་ཡང་གསུང་སྲོལ་བྱས་པ་ཡིན་ན་དགུང་ལོ་བཞི་བཅུ་ཞེ་དྲུག་ཡང་ན་དགུང་ལོ་བཞི་བཅུ་ཞེ་དགུ་ད་གསུང་སྲོལ་གཉིས་བྱེད་ཀྱི་འདིའི་སྐབས་ལ་དགོངས་པ་རྫོགས་པའི་གནས་ཚུལ་ཅིག་གི་འདུག་ད་གཅིག་སྟོང་ཉིས་བརྒྱ། བརྒྱད་ཅུ་ཐམ་པའི་ལོ་ཆགས་ཀྱི་ཡོད་ས་རེད། སྤྱིར་བཏང་ད་ལྟའི་དུས་ཚོད་ནས་ཞུས་པ་ཡིན་ན་དགུང་ལོ་ལྔ་བཅུ་ཕེབས་ཡོད་མ་རེད། ན་དགུང་ལོ་མཐོན་པོ་དེ་འདྲ་ཅིག་མ་རེད་ཡིན་ནའི་ལས་ད་དགོངས་པ་རྫོགས་པའི་གནས་ཚུལ་དེ་འདྲ་ཅིག་བྱུང་ཡོད་རེད་སྐབས་དེ་དུས་ཡང་ཅིག་གི་རྐྱེན་ག་རེ་དམིགས་བསལ་རེ་གལ་བྱུང་ཡོད་ན་ག་འདྲ་ཡིན་ན་ཡང་རྒན་ལགས་ཀྱིས་འགྲོ་མགོན་ཆོས་རྒྱལ་འཕགས་པའི་ནི་མཛད་པ་རྣམ་ཐར་ལ་ཉམས་ཞིབ་གནང་བའི་བརྒྱུད་རིམ་ནང་ལོགས་ལ་རྒན་ལགས་ཀྱིས་འདི་གའི་ནང་ལོགས་ནས་མཁྱེན་རྟོགས་བྱུང་པ་དང་ཡང་གནས་ཚུལ་གསར་པ་ར་ག་རེ་ཡོད་ན་ང་ཚོ་ངོ་སྤྲོད་ཅིག་གནང་རོགས་གནང།

དེ་རེད། ད་ངས་ད་ལྟ་གོང་དུ་ཞུས་ཡ་ཅིག་ལྷག་སོང་བ་གཅིག་དེ་དཔེར་ན་ད་ཤེས་ཡོན་སྟེང་ནས་བྱས་པ་ཡིན་ན། འདི་ཡང་ཞུས་ན་ཅི་བྱེད་ན་ཡང་གསར་བ་དེ་ཚོ་ལ་ཕན་དགོས་གཞི་དཔེར་ན། ད་དེ་སྔ་ས་སྐྱ་པཎ་ཆེན་སྐབས་དེ་ལ་ད་སྙན་ངག་མེ་ལོང་མ་དེ་ལེའུ་དང་པོ་ཉུང་ཉུང་གཅིག་དང་དེ་ནས་ལེའུ་གཉིས་པའི་མགོ་ནས་ད་དུམ་བུ་ཅིག་བོད་སྐད་ལ་བསྒྱུར་བ་རེད་ཡིན་ནའང་ད་དེ་ད་ས་སྐྱ་པཎ་ཆེན་སྐབས་དེ་བསྒྱུར་ཐུབ་ཡོད་མ་རེད་ཆ་ཚང། དེ་ནས་དེ་རྗེས་ནས་ད་འགྲོ་མགོན་འཕགས་པས་གཙོ་བོ་འགན་བཞེས་ནས་ཤོང་སྟོན་ལོ་ཙཱ་བ་དེ་དམིགས་བསལ་གྱི་གསོ་སྐྱོང་གནང་བ་ཤོང་སྟོན་ལོ་ཙཱ་བ་གསོ་སྐྱོང་གནང་བའི་སྟངས་རེད་རྗེས་མ་ཤོང་སྟོན་ལོ་ཙཱ་བ་ལ་ཡོངས་ཆ་ཚང་རྒྱ་བའི་སྟེང་ནས་ད་ལྟ་ད་སྙན་ངག་མེ་ལོང་མ་ལེའུ་གསུམ་ཆ་ཚང་བ་དེ་བོད་སྐད་དུ་བསྒྱུར་རེད་དེ་ནས་བཟུང་སྟེ་བོད་ལ་ད་སྙན་ངག་གི་བསྟན་བཅོས་ཟེར་ན་འདྲ་སྟེ། ད་ཡོང་བ་དེའི་ཆ་ནས་དཔེར་ན་རྩོམ་རིག་ལོ་རྒྱུས་སྟེང་ནས་ཡང་ད་འགྲོ་མགོན་འཕགས་པ་དེ་དཔེ་བཀའ་དྲིན་ཆེན་པོ་དེ་རེད་ད་དེ་གོང་གི་དེ་དང་ད་འབྲེལ་ནས་ནོར་དེ་རེད་དེ་ནས་ད་ད་གོང་དུ་ད་ངས་ལབ་སོང་བ་གཅིག་རེད་དེ་གསུངས་སོང་བ་དེ་ད་འགྲོ་མགོན་འཕགས་པ་ད་དགོངས་པ་རྫོགས་རྐྱེན་ད་དགོངས་པ་རྫོགས་ད་ག་དུས་ད་དགོངས་པ་རྫོགས་རྐྱེན་དེ་རྗེས་དེ་ད་རྩ་བའི་ད་ངས་ལབ་སོང་བ་དེ་རེད་ད་ད།

མཛད་པ་ཆེན་པོ་འདི་ག་ཚོད་ཅིག་བསྐྱངས་གནང་བ་དེ་ལས་དམིགས་བསལ་ཞེ་དྲག་ཅིག་རེད་ང་རང་ཚོ་ནི་བོད་པའི་ད་ལོ་རྒྱུས་ཐོག་ལ་མང་པོ་ཅིག་གི་མ་རེད་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་ཆེན་པོ་ཧོར་གྱི་ཡུལ་གྲུའི་ནང་ལོགས་ལ་ཞེ་དྲག་ཅིག་གིས་ད་མཛད་པ་རྒྱ་ཆེན་པོ་ཆེན་པོ་ཧོར་གྱི་ཡུལ་གྲུའི་ད་སོག་རིགས་ཚོས་ཡིན་ནའི་ལས་ཡ་བཀའ་དྲིན་རྗེས་དྲན་ཅིག་གིས་ཞུ་གི་ཡོད་རེད་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པའི་ད་མཛད་པ་འདི་གའི་ནང་ལོགས་ནས་མཁྱེན་རྟོགས་ཐུབ་ཡག་ཅིག་རེད་ལ་རྒན་ལགས་ཀྱིས་གཟིགས་པ་ཡིན་ན་ད་ཅིག་གིས་ད་ལྟའི་ང་རང་ཚོའི་མི་རབས། ཚོས་འགྲོ་མགོན་ཆོས་རྒྱལ་འཕགས་པའི་སྐུ་ཚེའི་མཛད་པའི་ནང་ལོགས་ནས་ཅིག་སློབ་སྦྱོང་ཞུ་ཡ་ད་མང་པོ་ཞེ་ཅིག་ཡོད་རེད་པ་ད་ཡིན་ནའི་ལས་འདི་གའི་ནང་ལོགས་ནས་དམིགས་བསལ་ཆེ་ཤོས་ར་འདི་ག་རེ་ཡིན་ནའི་ལོ།
ངའི་བསམ་པ་ད་འདི་ནང་གཅིག་སྟེ། ད་དཔེར་ན་ད་ལྟ་གོང་དུ་ད་ངས་ལབ་སོང་བ་ནང་བཞིན་དུ་ད་འགྲོ་མགོན་འཕགས་པ་དེ་ད་གང་ལྟར་ཀྱང་བོད་ཁམས་རྐྱང་པ་མ་ཡིན་པར་སོག་པོ་འདྲ་སྟོབས་ཆེན་རྒྱལ་ཁབ་ཅིག་ལ་ད་ཞི་ས་མ་ཞིག་ན་སྣེ་ཁྲིད་གནང་ཐུབ་མཁན་ད་དེ་སྐབས་དེའི་སེ་ཆེན་ཧན་ཐ་མ་ཡོན་གོང་མ་རེད་ཡོན་གོང་མ་ལ་སྣེ་ཁྲིད་གནང་ཐུབ་མཁན་གྱི་དེ་འདྲའི་མི་རླབས་ཆེན་པོ་ཅིག་ཆགས་སོང་རེད་ཆགས་དགོས་པའི་རྒྱུ་མཚན་གཙོ་བོ་དེ། ད་སྐུ་ན་གཞོན་དུས་ཀྱི་ད་ནི་བཏང་ན་འབྲེལ་བའི་རྟེན་འཐེན་ཡོད་ད་དེ་དང་འབྲེལ་བ་གཅིག་རེ་འཐེན་འདུག་དཔེར་ན་འགྲོ་མགོན་འཕགས་པ་དེ་སྐུ་ན་གཞོན་དུས་ནས་བཟུང་སྟེ་དུས་ཚོད་དང་གོ་སྐབས་དེ་དམ་འཛིན་གནང་ནས་གནང་ཡ་མ་གཏོགས་གོ་སྐབས་དང་ད་དུས་ཚོད་དང་གོ་སྐབས་དེ་རྩ་བ་ནས་འཕྲོ་བརླག་མ་གཏོང་མཁན་གཅིག་ཡིན་པ་དེ་ད་རྣམ་ཐར་ལོ་རྒྱུས་དེ་ཚོའི་ནང་གསལ་བོའི་ངང་འདུག་ལ་ངས་ད་ལྟ་ཁོ་གཏམ་རྒྱུད་ཀྱི་ནང་ནས་མེས་པོའི་ཞབས་རྗེས་འཚོལ་བ་དང་དེ་ནས་དེབ་གཞན་དག་ཚོ་ཚོ་ལ་ད་རང་བྲིས་བཞག་ཡོད་དེ་ཡང་གནད་འགག་ནང་གཅིག་གཅིག་དེ་ཡིན་ས་རེད། དེ་ནས་གཉིས་པ་དེ་དཔེར་ན་ད་འགྲོ་མགོན་འཕགས་པ་དེ་ད་དཔེར་ན་ཕྱོགས་གཅིག་ནས་བླ་མ་གི་སྐུ་ད་ཆོས་ཕྱོགས་གི་སྟེང་ནས་བྱས་པ་ཡིན་ན་བླ་མ་གི་ཞབས་ཕྱི་རེད་དེ་ནས་སྤྱིར་བཏང་ང་ཚོ་མི་རིགས་ཀྱི་སྟེང་ནས་བྱས་པ་ཡིན་ན་མི་རིགས་ཀྱི་བདེ་དོན་གི་ཆེད་དུ་སྒེར་སོ་སོའི་ངོས་ནས་དཀའ་ངལ་དང་དཀའ་ཚེགས་ག་རེ་མྱོང་དགོས་ན་ཆ་ཚང་མྱོང་ནས་གདོང་ལེན་གནང་ནས་ཕེབས་སྟངས་དཔེར་ན་ད་འགྲོ་མགོན་འཕགས་པ་གོང་དུ་ཞུས་པ་ནང་བཞིན་གྱི་ད་སོག་པོ་ལ་ཕེབས་པའི་སྐབས་དེ་དགུང་ལོ་ད་བཅུ་ཐམ་པ་རེད་སྐབས་དེ་སོག་པོ་ལ་ཕེབས་ཟེར་ལས་སླ་བོ་རྩ་བ་ནས་མ་རེད་ད་ལྟ་ང་ཚོ་གནམ་གྲུ་དང་ག་ག་མོ་ཊ་མ་རེད་རྟ་བཞོན་ནས་མར་འགྲོ་དགོས་དུས་ཕེབས་དགོས་དུས་དེ་སྐབས་དེ་ད་སོག་པོ་གི་བྱེ་ཐང་དེ་ནས་མར་ཕེབས་ཡ་ལ་དཀའ་ངལ་ག་ཚད་ཡོད་རེད་ང་ཚོ་ཀྱིས་བསམ་བློ་བཏང་ནས་ཚོར་མྱོང་ཐུབ་པ་འདྲ་བོ་གཅིག་རེད་དེ་གཅིག་དེ་དེ་འདྲའི་དཀའ་ངལ་ཆེན་པོ་གཅིག་ལ་གདོང་ལེན་གནང་ནས་ཕེབས་དགོས་ཡ་རྒྱུ་མཚན་གཙོ་བོ་དེ་ཕྱོགས་གཅིག་ནས་བླ་མའི་ཞབས་ཕྱི་དང་ཕྱོགས་གཅིག་ནས་བོད་མི་རིགས་དང་སངས་རྒྱས་ཀྱི་བསྟན་པ་བོད་ཆོས་དང་རིག་གཞུང་འདི་ཚོའི་ཆེད་དུ་ཡིན་པ་ཡིན་དེ་སྐབས་དེ་ཕུགས་རྒྱང། རིང་པོ་དེ་ཚོའི་ལས་དོན་གི་ཆེད་དུ་ད་ཁོ་ཁ་ཐུག་གི་དཀའ་ངལ་ཆེ་ཆུང་ཆ་ཚང་ལ་གདོང་ལེན་གནང་ཐུབ་མཁན་དེ་འདྲ་ཡིན་པ་དེ་གསལ་བོ་འདྲ་བོ་གཅིག་རེད། དེ་ནས་གཞན་པ་གཅིག་དེ་ད་རྒྱལ་ཁབ་དང་མི་རིགས་ཀྱི་ལས་དོན་ཆེན་པོ་གི་ཆེད་དུ་ཧ་ཅང་གི་གནང་ཐབས་མཁས་པོ་གནང་ཐུབ་མཁན་གཅིག་དང་དེ་ནས་ངང་རྒྱུད་རིང་པོ་གནང་ཐུབ་མཁན་གཅིག། ད་གནང་ཐབས་མཁས་པོ་ཟེར་མཁན་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ། ད་དཔེར་ན་ད་གོ་དན་ཁང་སྐབས་ཡིན་ནའང་འདྲ་དེ་ནས་ཧུ་པི་ལི་སེ་ཆེན་ཁང་སྐབས་ཡིན་ནའང་འདྲ་ཁོ་རང་ཚོ་སྟོབས་ཆེན་པོ་དེ་འདྲ་རེད་དེ་ཡིན་ནའང་ཐེངས་དང་པོ་ཚོར་ད་བྱས་མ་བྱས་ཁོ་བརྩི་བཀུར་དང་ཏག་ཏག་ཏག་ཏག་བྱས་མ་བྱས་དེ་ནས་དཀའ་ངལ་བྱུང་ཡོད་རེད་ཡིན་ནའང་གང་ལྟར་ཡང་གནང་ཐབས་མཁས་པ་དང་དེ་ནས་ངང་རྒྱུད་རིང་པོ་གི་སྟེང་ནས་ད་ཐབས་མཁས་པ་དང་ཐུགས་རྗེ་ཆེན་པོ་གི་སྟེང་ནས་གང་ལྟར་ཡང་མཐའ་མ་ཡོན་གོང་མ་དེ་ད་འགྲོ་མགོན་འཕགས་པའི་ད་སློབ་མ་ཆགས་དེ་ནས་ཁོ་ད་སོག་པོའི་རྒྱལ་ཁབ་དེ་ཡོན་གོང་མ་ཁོ་རང་ཆོས་ལ་དད་པ་ཡོད་མཁན་གི་རྒྱལ་བོ་ཅིག་ད་གནས་སྟངས་ལ་ཁོ་ད་འགྱུར་བ་གཏོང་ཐུབ་པ་དེ་ཡང་གཙོ་བོ་ད་འགྲོ་མགོན་འཕགས་པ་གི་གནང་ཐབས་མཁས་པ་དང། ངང་རྒྱུད་རིང་པོ་གི་ད་མཛད་པ་གནང་སྟངས་དེ་དང་ཡང་ད་འབྲེལ་བ་དེ་འདྲ་ཡོད་བསྡད་པ་གཅིག་རེད། དེ་ནས་ལྷག་པར་དུ། ད་ཁོ་རང་ལ་དབང་ཐོབ་པའི་སྐབས་དེ་བྱ་བ་དེ་ཡོངས་སུ་རྫོགས་པ་དེ་ཆོས་སྲིད་ལུགས་གཉིས་དང་དེ་ནས་སྤྱི་པའི་ཕན་བདེ་གི་ཆེད་དུ་བཏང་བསྡད་པ་མ་གཏོགས། ཁོ་རང་ངེད་འདི་རྗེས་དྲུག་དང་དེ་ནས་གཅིག་འདྲ་མི་འདྲ་བྱས་བསྡད་མཁན་དེ་འདྲའི་གཅིག་མ་ཡིན་པ་དེ་ཡང་གསལ་བོ་འདྲ་བོ་གཅིག་རེད། དེ་ནས་ལྷག་པར་དུ་ཧ་ཅང་གི་གནད་འགག་ལ་ཐུག་པའི་སྐབས་དེ་སོ་སོའི་གི་གནས་སྟངས་ཆུང་ངུ་མ་ཡིན་པ་བསྟན་པ་སྤྱི་དང་དེ་ནས་ཧ་ཅང་གི་དགོངས་པ་རྒྱ་ཆེན་པོ་བཞེས། མཁན་ཅིག་ཡིན་པ་ནི་ངེད་གཉིས་ད་ལྟ་གོང་གི་བོད་ཁོངས་ནང་ཚུད་དེ། ས་སྐྱ་པའི་ཆོས་ལུགས་ལ་བསྒྱུར་གྱི་ཡིན་གསུང་ཚུལ་ནས་ཞུ་བའི་སྐབས་དེ་ལ་ཨ་ད་དེ་འདྲ་རྩ་བ་ནས་ཡོང་གི་མ་རེད་དང་ལེན་མ་གནང་བ་དེའི་སྟེང་ནས་ཡང། ཁ་ནས་ཁོ་བསྟན་པ་སྤྱི་ཟེར་ནས་ད་གསུང་གི་ཡོད་མེད་གང་ལྟར་ཀྱང་དོན་དམ་པའི་གནད་འགག་ལ་ཐུག་དུས་ཁོ་བསྟན་པ་སྤྱི་ལ་དགོངས་པ་བཞེས་མི་རིགས་སྤྱི་ལ་དགོངས་པ་བཞེས་ནས་ཆོས་བརྒྱུད་ནང་ཁུལ་གྱི་འགལ་ཟླ་འགྲོ་རྒྱུའི་རིགས་དང། གྲོགས་ཚོགས་ནང་ཁུལ་ལ་འགལ་ཟླ་འགྲོ་རྒྱུའི་རིགས། བྱ་བ་དེ་ཁྱོན་ནས

དོར་རྣམ་ཐར་འདི་ཚོ་དངོས་གནས་བྱས་ན་དཔེ་ལྟོས་དང། དེ་ནས་ཉམས་ལེན་འདྲ་བོ་གཅིག་དགོས་ཀྱི་དེ་ནས་གནད་འགག་འདྲ་བོ་གཅིག་ཡིན་གྱི་རེད་བསམ་གྱི། རེད་རེད་ལོངས་ཞུས་བཟང་གི། ད་ང་ཚོས་དངོས་གནས་སློབ་སྦྱོང་ཞུ་འོས་པའི་མེས་པོ་མང་པོ་གཅིག་ཡོད་རེད་ད། ཁོང་རྣམ་ཚོའི་མཛད་པ་རྣམ་དག་གི་ཁྲོད་ནས་ད་ལྟའི་ང་རང་ཚོའི་ད་བོད་པའི་མི་རབས་གསར་པའི་ངོས་ནས་ཨ་ནི་གོམ་པ་སྤོ་སྟངས་མ་ནོར་བ་བྱེད་དགོས་ཡ་དེ་ལས་འགན་ཅིག་ཆགས་ཡོད་རེད་བསམ་གི་ལགས་ཨ་ནི་རྒན་ལགས་ད་ད་ལྟ་ནི་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་རིང་གི་ལེ་ཚན་འདི་ད་ངོ་སྤྲོད་ཞུ་མཚམས་ད་ག་བཞག་གི་ཡིན་ད་རིང་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་ནས་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པའི་སྐུ་ཚེའི་མཛད་པ་ལོ་རྒྱུས་འདི་གའི་ངོ་སྤྲོད་གནང་བར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན།